ཡང་རེད་མ་རེད་གྱུར་བྱང་མེད་སྟབས་བསྡད་མེད་དོ། ཟེར་བ། ཁ་ཅིག་སོང་དུས་དུ་དེ་འདྲའི་རང་བཞིན་མ་གྲུབ་པ་རེད་བསམ་གི། བསམ་བློ་ཞིག་འཁོར་ན་རང་རང་བཞིན་མ་གྲུབ་པ་ཡིན་པའི་བསམ་བློ་ཞིག་འཁོར་ཡོད་ན། དེ་འདྲའི་རང་བཞིན་མ་གྲུབ་པ་རེད་བསམ་གི་བསམ་བློ་དེ་གྱིས་བསམ་བློ་གཏོང་ས་ཡི་ཡུལ་སྟོང་པ་ཉིད་བྱེད་རོགས་དེ་འདྲའི་སྟོང་པ་ཉིད་དེ་ལ། དེ་འདྲའི་ག་རེ་ཡིན་པ་སྟོང་ཉིད་ཀྱི་རང་བཞིན་ཅན་སྟོང་ཉིད་ཀྱི་རང་བཞིན་དེ་འདྲའི་ཅིག་ལ་ནི། ང་ཟེར་བཏགས་ཙམ་གྱི་ནི་ང། ང་ཡིན་བསམ་པའི་ང།

དེ་ནས་དེ་རྫུས་ཡུལ་ཐུགས་ཀ་ནས་དང་གངས་ཅན་རང་དང་སྐད་ཅིག་གཉིས་པ་རེ་རེ་ཟུར་ཆད་ནས་ཚུར་སྒང་ག་ཕེབས་བྱུང་ཙང་གཙོ་བོ་དེ་ལ་རང་གི་དྲིན་ཅན་རྩ་བའི་བླ་མ་ཆོས་འབྲེལ་དངོས་སུ་ཐོབ་པའི་དྲིན་རྩ་བའི་བླ་མ་གཙོ་བོ་བྱོས་རོགས་ཁོང་གི་གཙོ་བོ་གྱུར་པའི་ཆོས་འབྲེལ་དངོས་སུ་ཐོབ་པའི་བླ་མ་དེའི་མཐའ་འཁོར་ལ་སངས་རྒྱས་བྱང་སེམས་དཔའ་བོ་མཁའ་འགྲོ་སྒང་གས་སྐོར་བ་ཞིག་ཕེབས་བྱུང་བསམ་པའི་འོ་འདུག་འདུག་བ་བླ་མ་དང་གཉིས་སུ་མེད་པའི་ལྷ་མོ་དབྱངས་ཅན་མ་ལགས་དེ་ཡིན་རྒྱུ་རང་གི་དྲིན་རྩ་བའི་བླ་མ་ཡིན་པ་ལ་རྣམ་པ་ལྷ་མོ་དབྱངས་ཅན་མའི་རྣམ་པ་ལ་ཕེབས་པ་ཞིག་བྱས་དེ་ལ།

ཡང་དག་ལམ་སྟོན་རྗེ་བཙུན་བླ་མ་དང་དབྱེར་མེད་ཤེས་རབ་ཕ་རོལ་ཕྱིན་པ་ཕྱིན་པའི་སྔོན་དབྱངས་ཅན་གྱི་ཡུམ་མཆོག་འཁོར་བཅས་ལ་ཤུགས་དྲག་ལྷ་ཡོན་ཏན་འདིར་ཕྱག་འཚལ་ལོ། དེ་འདྲ་བ་ད་རང་གི་དྲིན་ཅན་རྩ་བའི་བླ་མ་ཡིན། ཡང་དག་པའི་ལམ་སྟོན་མཁན་རྗེ་བཙུན་བླ་མ་འོ་དེ་དང་དབྱེར་མ་མཆིས་པའི་དབྱངས་ཅན་མ་དེ་ལ་ཕྱག་འཚལ་ལོ། དེ་ན་མོ་གུ་རུ། ན་མོ་གུ་རུ་བྷྱཿ་ཟེར་རང་གི་དྲིན་ཅན་རྩ་བའི་བླ་མ་ལ་བྱིན། ན་མ་སྭ་ར་སྭ་སྟི་ས་པ་རི་བ་ར་ཡ་བྷྱཿ་ཞེས་ལྷ་མོ་དབྱངས་ཅན་མ་ལ་ཕྱག་འཚལ། ད་གཞི་ནས་མཆོད་པ་ཕུལ་ཡས་དེ་མཆོད་པ་མཐའ་ཡིས།